ཟག་མེད་ཡོད་ར་འཕགས་པ་རྣམས་ཀྱི་དེ་ནི་རྒྱུད་ལ། འདོད་ཆུང་ཆོག་ཤེས་ཡོད་ར་བ་ནི། ཟག་མེད་ཀྱི་ངོ་བོར་སྐྱེས་པའི་འདོད་ཆུང་ཆོག་ཤེས་ཡོད་ར་བ། ཅེས་དང། འདོད་ཆུང་ཆོག་ཤེས་དེ་ལ་ཁ་ཤོ་བ་དང། ཟག་བཅས་ཟག་མེད་གཉིས་ཅེས་ཡ། དེ་ནི་ཟག་བཅས་དེ་ལ། ཁམས་གསུམ་དུ་གཏོགས་པ་གཉིས་གཉིས་ཅེས་ནི། འདོད་པ་ལ་དཔེར་ན། འདོད་ཆུང་ཆོག་ཤེས་གཉིས། གཟུགས་ཁམས་ལ་གཉིས་གཟུགས་མེད་ལ་གཉིས་དེ་བཞིན་ནོ། འོ་དེ་ཁམས་གསུམ་ག་ལ་ཡོད། འོ་དེ་བཞིན་པར། དེ་གཉིས་ཁམས་གསུམ་གཏོགས། དྲི་མེད།

དཔེར་ན་སོ་སོ་རང་རང། དེ་ནི་རྐང་པའི་མཐེ་བོ་འདྲ་གཅིག་ཡིན་ན་འདྲ། ཡང་ན་རང་གི་དེ་ནི། དཔེར་ན་སྨིན་མཚམས་འདྲ་པོ་སྟེ་དེ་སྨིན་མཚམས་ལ་ཤ་རུལ་བ་དེ་འདྲ་གཅིག་ལ། ཡང་ན་ཤ་མཐེབ་གང་དེ་ཕར་བཀོག། ད་བཀོག་པ་ཡིན་བསམ་དེ་དངོས་སུ་བཀོག་དགོས་མ་རེད་པ་ད་དེ་བཀོག་པ་ཡིན་བསམ། ཨ་ནི་དེ་ནི་དེ་ན་དེ་ནི། འོག་གི། རུས་ཁོག་དེ་ཐོན་སོང་བསམ་ནས། དེ་ནི་རུས་ཁོག་དེ་ལ་སེམས་གཏད་ནས། ཨ་ནི། དེ། རུས་ཁོག་དེ་ལ་སེམས་གཏད་ནས་དེ་ནི་དེ་བསྒོམས་ནས། ཨ་ནི་རུས་ཁོག་དེ་རྒྱ་ཆེར་ཆེར་ཆེར་བཏང་ནས།

དེ་ནས་དེ་གའི་བར་དུ་དེ་ནས་གཞན་དག་གིས་ད་གིས་དེ་ནས་གང་ག་རུས་ཁོག་མི་བྱ་བ་མི་ཡོ་རུ་བ་ད་དེ་ག་ག་མ་དེ་ནས་རིམ་པ་བྱས་དེ་ཕར་བཏང་ནས་ནི་རང་གི་ལུས་ཡོངས་རྫོགས་དེ་ནས་རུས་ཁོག་ཡིན་པ་དེ་ལ་དམིགས་ནས་དེ་ནས་རྒྱུན་རིང་པོ་དེ་ནས་དམིགས་དམིགས་པ་བྱས་ནས་བསམ་བློ་གཏོང་བ་དེ།

ཕུང་པོ་སྐྱེ་འགྱུར་རྒྱ་མཚོའི་བར་སྤྲོ། ཡང་ཚུར་བསྡུས་རྒྱུ་དཀའ་ཚུར་ཚུར་བསྡུས་ནས། དེ་ཀའི། རང་གི་ལུས་དེ་ནི་ཡོངས་རྫོགས་དེ་ནི་རུས་ཁོག་ཡིན་པ་དང་དེ་ཡང་དེ་རིམ་པས་བྱས་ནས་ཕར། ལུས་ཕྱེད་ཀ་དེ་ནི་ཕར་རུས་ཁོག་ཡིན་པ་དང་ཕར་དོར་དོར། དེ་འདྲ་བྱས་ནས་ཚུར་བསྡུས་ནས། ཐ་མ་ཐ་མ་རུས་ཁོག་དེ་རང་གི་སྨིན་མཚམས་ལ་དེ་ནི་རུས་ཁོག། མཐེབ་སོར་གང། དེ་འདྲའི་ཅིག་ནི་ཡོད་བསམ་དེ་ལ་དམིགས་ནས། དེ་ཀའི། ད་གར་སོ་སར་འཛོམས་པ་དེ།

སྦྱང་བ་བྱས་པ་ཟེར་གྱི་རེད་ད་གཉིས་པ་དེ་རེད། རྐང་རུས་ནས་ནི་ཐོད་ཕྱེད་བར་བཏང་བས་སྦྱང་བ་བྱས་པར་བཤད། འོ་ཐུགས་རྗེ། དེ་ནས་གསུམ་པ་དེ་རེད། སྨིན་མའི་བར་དུ་སེམས་འཛིན་པའི་སྐབས་ལ་ཕར་སྤྲོ་བ་དེ་དག་གི་དང་པོ་དང་གཅིག་པ་བྱས། ཚུར་འདུས་ཡོང་སྐབས་ལ་རང་གི་ལུས་དེ་ནས་ཡོངས་རྫོགས་རུས་ཁོག་བསྒོམས་བྱས་ཡང་རུས་ཁོག་དེ་ཡང་རིམ་པ་བཞིན་དུ་ཕར་དེ་བཏང་ནས་དེ་གའི་དེ་གར་སོང་བ་དང། ཆུང་རུ་ཆུང་རུ་ཕྱིན་པས་སུ་རུ་ཆས་ཐ་མ་སྨིན་མཚམས་ལ་དེ་ནས་རུས་ཁོག་མཐེབ་གང་ཙམ་ལ་དེ་ནས་དེ་ལ་སེམས་གཏད་ནས།

སད་དུས་ཡོག་ཡིན་པ་རེད་དེ་ས་སྐྱོ་བོ་ངོ་ཆུ་བ་ཡིན་མི་དུ་མ་ཆག་ས་སྐྱོ་དང་ས་སྐྱོ་ལ་ཡོད་ས་སྐྱོ་བོ་དེ་བསམ་གཏན་གི་ཉེ་དོ་བཞི་དེ་ནས་དངོས་གཞི་ད་གཞི་ཆེ་རྒྱས་ཆེ་དེའི་སྒང་ལ་བསམ་གཏན་ཆེ་པར་ཅན་དང་འདོད་པ་ཅན་ཁྱོད་དེ་ཡིན་པ་ཡོད་ད་དེ།

དེ་ནས་དེར་བ་རྣམ་རྟོག་ཤས་ཆེ་བ་དེ་དབུགས་འབྱུང་རྔུབ་སྒོམ་དགོས་ཡོད། དེར་བ། དེ་མི་དགེ་བ་དེ་འདྲ་སྐྱེས་དེ་ནས་ད་དེ་ནས་ཕི་ཀའི་ཀ་སོགས་ལ་ཕྱི་རོལ་ཡུལ་ལ་གཡེང་བ་འདྲ་པོ་དང་རྣམ་རྟོག་ཡོང་མཁན་དེ་འདྲ་ཡིན་ན། ད་དེ་ལྡོག་པའི་ཕྱིར་དུ་ག་རེ་བྱེད་དགོས་ཟེར་ན། དབུགས་འབྱུང་རྔུབ་དེ། དབུགས་འབྱུང་རྔུབ་ཟེར་དེ་ནི་བས་དབུགས་ཕར་བཏང་བ་དང་ཚུར་འཐེན་པ་དང་དེ་རང་རེད། དབུགས་ཕར་བཏང་ད་དབུགས་ཕར་ཕྱིན་སོང་ཨ་བསམ། ཡང་དབུགས་ཚུར་འཐེན་ཚུར།

སྤྱོད་ཡུལ་དེ་རླུང་ཡིན། དེ་ཡང། འདོད་པའི་རྟེན་ལ་སྒོམ་པ་ཡིན། རྟེན་དེ། འདོད་པའི། རྟེན་ལ་སྒོམ་དགོས་རེད། འདོད་རྟེན། ཕྱི་པའི་མ་ཡིན་ནོ། ཨ་ནི་དེ། ནང་པའི། བོད་ཀྱི། སྒོམ་སྟངས་ཐུན་མོང་མ་ཡིན་པ་ཞིག་ཡིན། དེ། ཕྱི་རོལ་པ་ལ་དེ་སྒོམ་ཡ་དེ་ཡོད་མ་རེད། དབུགས་འབྱུང། སྒོམ་པ་དེ། ཕྱི་རོལ་པ་ལ་མེད་ཟེར་གྱི་མ་རེད། འདོད་རྟེན་ཕྱི་པའི་མ་ཡིན་ནོ།

འདི་གས། རྣམ་རྟོག་འགོག་བྱེད་ཀྱི་རྟེན་གཉེན་པོ་དེ་ད་དེ་འདྲ་ཡིན་ས་ཡོད་རེད། ཨ་ནི་དེ་ལ་ཡང་གྲངས་དེ་བཅུ་ཡིན་ས། བཅུ་ལས་མང་ན་ཡང་བས་དེ་ནི་ཁ་འཐོར་རེད། དེ་ཡང་གཡེང་གི་རྒྱུར་འགྲོ་རེད་ས། དེ་ལས་ཉུང་ན་ཡང་ཏིང་འཛིན་མི་མེད་བརྟན་པོ་ཡོང་རྒྱུ་དཀའ་རེད་ཐེངས་མ་བཅུ་དེ་རན་པ་ཡིན་ས་ཡོད་རེད། རན་པ་བྱས་ནས་ད་དེ་འདྲ་བའི་དབུགས་འབྱུང་བས་དེ་ནི་དེ་ཙམ་སྟོང་པ་ཡིན་ས།

བགྲང་བ་དང་འཇོག་པ་དང་ཉེ་བར་འཇོག་པ་ཟེར་ན་ད་དྲུག་ཡོད། བགྲང་ལ་སོགས་པ་རྣམ་པ་དྲུག། འདི་པའི་རྟགས་དེ་དང་དུས་དེ་ན་ལ་གསུངས་འདུག་བ། འགྲེལ་པ་ཚོས་མ་དེ་ཚོ་གྲངས་ཀ་དེ་ཡོད་རེད། དབུགས་འབྱུང། དབུགས་རྔུབ་དབུགས་འབྱུང་གང་ལས་ལུས། སེམས་ཅན་ཞེས་བྱ་མ་ཟིན་པ་བ་ཟེར་དུས་འོང། དབུགས་འབྱུང།

རང་གི་ད་སྨིན་མཚམས་འདྲ་པོ་ཡིན་ན་འདྲ་ག་རེ་ན་དེ་ལས་དེ་ནི་རུས་པ་དེ་འདྲའི་ཆུང་ཆུང་ཞིག་ལ་ཕར་དམིགས་ནས་ཨ་ནི་དེ་ཕར་དེ་ནི་ཕར་ཆེ་རུ་ཆེ་རུ་ཆེ་རུ་རྒྱ་ཆེར་ཕྱིན་ནས་ལུས་ཡོངས་རྫོགས་ལ་ཁྱབ་པ་དང་ཨ་ནི་གནས་ཁང་ཡོངས་རྫོགས་ལ་དེ་ནི་ཁྱབ་པ་དེ་ནི་བས་དེ་ནི་རྒྱ་མཚོ་བར་དུ་ཕར་དེ་ནི་ཁྱབ་པ་དེ་ནི་སྤྲོ་བ་ཡིན་ཞེས་བསྒོ་བ་སྤྲོ་བ་དེ་ལོ་ཁ་ཡོད་མ་རེད་དེ།